ཨ་རིའི་རླུང་འཕྲིན་ཁང་གི་རྩོམ་སྒྲིག་པའི་གཏམ་ཚོགས་ཞེས་པའི Podcast གི་ལེ་ཚན་འདི་ལ་གསན་པར་ཐུགས་རྗེ་ཆེ་ཞུ་གི་ཡིན། ང་རྩོམ་སྒྲིག་པ་པད་མ་རྡོ་རྗེ་ཡིན། དེ་རིང་ནི་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ལྔ་ཡིན་པ་དང་ཉིན་མོ་འདི་ནི་ཡེ་ཤུའི་འཁྲུངས་སྐར་དུས་ཆེན་ཉིན་མོ་དེ་ཡིན་པའི་རྐྱེན་གྱིས་དུས་ཆེན་འདི་གའི་ལོ་རྒྱུས་དང་ད་ལྟ་གི་སྲུང་བརྩི་བྱེད་སྟངས་སྐོར་ནས་ད་དེ་རིང་གི་རྩོམ་སྒྲིག་པའི་གཏམ་ཚོགས་འདི་གའི་ནང་དུ་ངོ་སྤྲོད་ཞིག་མདོར་བསྡུས་ཅིག་ཞུ་གི་ཡིན།

གཅིག་ཆོས་ལུགས་དང་འབྲེལ་བའི་དུས་སྟོན་ཞིག་དང་ཡང་ཆོས་ལུགས་དང་མ་འབྲེལ་བའི་དུས་སྟོན་ཞིག་འདི་གཉིས་ཆ་ལ་ངོས་འཛིན་བྱེད་ཀྱི་ཡོད་པ་དང་ད་དུས་ཆེན་འདི་གི་ཉིན་མོ་འདི་ལ་ཅིག་རིག་གཞུང་གི་རིན་ཐང་རྒྱ་ཆེན་པོ་ཡོད་པ་ཞིག་དང་ཡང་ཚོང་ལས་ཀྱི་གོ་སྐབས་ཀྱང་ཧ་ཅང་རྒྱ་ཆེན་པོ་ཡོད་པའི་ད་དུས་ཆེན་དེ་འདྲ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། ད་ཡེ་ཤུའི་འཁྲུངས་སྐར་གྱི་དུས་ཆེན་ཟེར་བ་འདི་ནི་ད་ང་རང་ཚོ་མིང་དེ་གི་ཐོག་ནས་གོ་བ་ནང་བཞིན་དུ་ད་ཡེ་ཤུའི་སྟོན་པ་ཡེ་ཤུ་མཱ་ཤི་ཀ་གི་འཁྲུངས་སྐར་དུ་ངོས་འཛིན་བྱས་ནས་སྲུང་བརྩི་བྱེད་ཀྱི་ཡོད་པའི་དུས་ཆེན་ཞིག་ཆགས་ཡོད་པ་རེད། ད་དུས་ཆེན་གྱི་ཉིན་མོ་འདི་ལ་ཅིག་སྤྱིར་བཏང་གི་དུས་ཆེན་སྲུང་བརྩི་གི་བྱེད་སྟངས་ཀྱི་ཐད་ནས་ད་ཡོངས་གྲགས་ཆགས་ཡོད་པ་ཞིག་ནི་ཡང་གཅིག་གཅིག་ལ་རྔན་པ། སྤྲོད་རེས་དང་རྔན་པ་བརྗེ་བོ་རྒྱག་ལས་བྱེད་པ་དང། ཡང་དེ་བཞིན་དུ Christmas Tree ཟེར་བའི་ཡེ་ཤུའི་དུས་ཆེན་གྱི་ཤིང་སྡོང་དེ་བཟོ་བ་གན་ལ་ཡང་གློག་ལ་སོགས་པ་བཏགས་ནས་མཛེས་རྒྱན་ལ་སོགས་བྱས་ཏེ་ད། ཡང་དུས་ཆེན་གྱི་རྟགས་མཚན་དུ་མངོན་སུམ་ཅིག་ཡོང་གི་འཇུག་པ། ཡང་ཡེ་ཤུའི་ལྷ་ཁང་དུ་སོང་ནས་གསོལ་བ་འདེབས་པ་དང། དེ་བཞིན་དུ་གྲོགས་པོ་དང་ནང་མི་དང་མཉམ་དུ་བཟའ་བཏུང་མཉམ་དུ་རོལ་བ། ཡང་དེ་བཞིན་དུ་ཡང། ད Santa Claus ཟེར་བའི་ལོ་གསར་རྒད་པོ་དེ་ལ་ཅིག་ངང་སྒུག་བྱས་ནས་སྡོད་པ་ད་དེ་འདྲ་གི་སྲོལ་རྒྱུན་མང་པོ་ཞིག་ད་ཡོངས་ཁྱབ་སུ་ཆགས་ཡོད་པ་རེད། ད་ཕྱི་ཟླ་བཅུ་གཉིས་པ་གི་ཚེས་ཉི་ཤུ་ལྔ་གི་ཉིན་མོ་འདི་ཅིག་ཡེ་ཤུའི་འཁྲུངས་སྐར་གི་དུས་ཆེན་ཟེར་ནས་ད་ཨ་རིའི་ནང་དུ་མཚོན་ན་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བདུན་ཅུ་གི་ལོར་ད་གཞི་ནས

འོ་ན་ཡེ་ཤུའི་འཁྲུངས་སྐར་གྱི་དུས་ཆེན་ཟེར་བ་འདི་ཅི་ལྟར་འགོ་ཚུགས་པ་རེད་ཟེར་ན་ཞིག་ད་ལོ་རྒྱུས་སྒང་ན་ཡང་བཤད་སྟངས་འདྲ་མི་འདྲ་ཅིག་ཡོད་གི། ཡིན་ན་ཡང་ད་མཁས་པ་མང་པོ་ཅིག་གིས་བརྗོད་པ་ལྟར་ན་ད་འཛམ་གླིང་ག་ས་གང་དུ་བལྟས་པ་ཡིན་ན་ཡང་ད་དགུན་ཁ་གི་དགུན་དཀྱིལ་དང། ཡང་ཡང་དེ་བཞིན་དུ་ཅིག་དགུན་ཉི་ལྡོག་གི་སྐབས་འདི་ཡིན་ན་ད་འཛམ་གླིང་ག་ས་གང་དུ་དུས་ཆེན་སྲུང་བརྩི་བྱེད་ས་གི་ད་དུས་ཆེན། གལ་ཆེན་པོ་ཞིག་ཏུ་ཆགས་ཡོད་གི་ཟེར་ནི་གོ་ཡོད་གི། ད་ཡོ་རོབ་ཀྱི་ནང་དུ་མཚོན་ན་ཕྱི་ཟླ་བཅུ་གཉིས་པ་གི་ཟླ་སྨད་དེ་ནི་དུས་ཆེན་སྲུང་བརྩི་བྱེད་ཡག་གི་ད་གོ་སྐབས་ཡག་ཤོས་ཤིག་ཏུ་མཐོང་གི་ཡོད་པ་རེད་དེའི་རྒྱུ་མཚན་ག་རེད་ཟེར་ན་ད་ཡོ་རོབ་ཀྱི་ནང་དུ་ད་སྔོན་ཆད་ཀྱི་ཞིང་པ་རྣམས་ཀྱིས་ད་ཟོག་ལུག་དེ་ཚོ་འཚོ་གོ་ནོ་གི་སྐབས་དེ་ལ་ད་དགུན་ཁ་གི་ད་སྐྱ་ཆད་ལ་ངོ་རྡུགས་བྱེད་དགོས་ནོ་གི་སྐབས་དེ་ཁད་ཀྱི་ཡོ་ཚང་གྱི་རྩྭ་མང་པོ་ཅིག་མེད་པའི་རྐྱེན་གྱིས་རྩྭ་གྲོན་ཆུང་བྱེད་ཡག་གི་ཆེད་དུ་ཟོག་ལུག་མང་པོ་ཅིག་བཤས་ནས

ད་ཡེ་ཤུའི་ཆོས་ལུགས་འདི་དར་ཁྱབ་ཕྱིན་པའི་སྐབས་དེ་ལ་ད་ཡེ་ཤུ་གི་སྟོན་པ་འདས་ལོག་གི་ཉིན་མོ་ཟེར་བ་དེ་ནི་ད་ཡེ་ཤུའི་ཆོས་ལུགས་ཀྱི་ནང་གི་དུས་ཆེན་གལ་ཆེ་ཤོས་དུ་ཆགས་ཡོད་པ་རེད། ད་ཟླ་བ་བཅུ་གཉིས་པ་གི་ཚེས་པ་ཉི་ཤུ་རྩ་ལྔ་གི་ཉིན་མོ་འདི་ཅིག་ཡེ་ཤུ་སྟོན་པ་གི་འཁྲུངས་སྐར་ཡིན་མིན་དེ་གི་ཐད་ནས་ད་ཡེ་ཤུ་གི་གསུང་རབ་ཀྱི་ནང་དུ་ག་གེ་ཡང་བཀོད་ཡོད་ས་མ་རེད། དེ་འདྲ་ཡིན་ཙང་ཡང་ཅིག་མཁས་པ་མང་པོ་ཅིག་གིས་བརྗོད་པ་ལྟར་ན་ཡེ་ཤུ་མ་ཤི་ཁོ་རང་འཁྲུངས་ཡ་གི་དུས་ཚོད་དེ་ནི། དཔྱིད་ཀ་ཅིག་རེད་ཟེར་ནས་བརྗོད་ཀྱི་འདུག་དེ་ག་རེ་རེད་ཟེར་ན་ད་ལྟ་ང་རང་ཚོ། ད་ཡེ་ཤུ་གི་སྟོན་པའི་འཁྲུངས་སྐར་ཟེར་བའི་དུས་ཆེན་གྱི་ཉིན་མོ་འདི་ལ་ད་ཡེ་ཤུའི་ཆོས་ལུགས་ལ་དད་པ་བྱེད་མཁན་གྱི་ཁྱིམ་ཚང་གི་སྒོ་ཁ་དང་དེ་བཞིན་དུ་ཡང་ཅིག་ཡེ་ཤུ་གི་ལྷ་ཁང་གི་སྒོ་ཁ་དུ་སོང་འགྲོ་གི་ཡིན་ན་ད་མི་ཡོད་ཅིག་ཅིག་འདྲ་གཟུགས་འདྲ་མི་འདྲ་ཅིག་བཟོས་འདུག་འདྲ་གཟུགས་ཀྱི་ནང་ན་ཅིག་ད་ཡེ་ཤུ་སྟོན་པ་སྐུ་འཁྲུངས་མ་ཐག་ཏུ་ཟོག་ར་ཅིག་གི་ནང་ན་ད་ལུག་དང་བ་གླང་ལ་སོགས་པ་གི་མཉམ་དུ་ཡོད་པ་དེ་འདྲ་གི་འདྲ་སྐུ་ཞིག་བསྟན་གི་འདུག་དེ་བཞིན་དུ་དེ་འདྲ་གི་རི་མོ་ར་མང་པོ་ཞིག་འདུག་དེ་ག་རེ་ལབ་ན་ཁོང་ཚོས་ད་ལོ་རྒྱུས་སྨྲ་བ་རྣམས་ཀྱིས་བརྗོད་པ་ལྟར་ན། ད་དཔྱིད་ཀ་གི་སྐབས་འདི་ལ་ཅིག་ད་ཕྲུ་གུ་སྐྱེ་ཡ་དང་དེ་འདྲ་ཡིན་པའི་སྐབས་སུ་མང་ཚོགས་དེ་ཚོ་ཡང་ཅིག་ཞིང་པ་དང་འབྲོག་པ་དེ་ཚོ་ཚང་མ་ཟོག་ར་ནང་དུ་མང་དུ་སྡོད་གི་ཡོད་པ་དང

ཡེ་ཤུ་གི་དུས་ཆེན་ཞིག་ཆགས་ཡོད་པ་རེད། ད་དེ་ལྟར་གཏན་འབེབས་བྱས་པའི་རྗེས་སུ་ད་སྤྱི་ལོ་བཞི་བརྒྱ་དང་སུམ་ཅུ་སོ་གཉིས་ཀྱི་ལོ་དེ་ལ་ད Egypt ནང་དུ་དུས་ཆེན་དེ་སྲུང་བརྩི་བྱེད་པའི་འགོ་ཚུགས་པ་དང་ཡིན་ན་ཡང England གི་ནང་དུ་ད་དུས་རབས་དྲུག་པ་གི་ནང་དུ་དུས་རབས་དྲུག་པ་གི་སྨད་དུ་གཞི་ནས་ད་ཡེ་ཤུའི་འཁྲུངས་སྐར་དུས་ཆེན་དེ་སྲུང་བརྩི་བྱེད་པའི་འགོ་ཚུགས་ཡོད་པ་རེད། ན་ཡེ་ཤུའི་འཁྲུངས་སྐར་དུས་ཆེན་ཟེར་བ་འདི་ཨ་མེ་རི་ཀ་ནང་དུ་ཇི་ལྟར་འགོ་ཚུགས་པ་རེད་ཟེར་ན། ད་དེ་ཡང་ཨ་མེ་རི་ཀ་ནང་དུ་ཕྱི་ལོ། དུས་རབས་བཅུ་དགུ་པའི་ནང་དུ་མ་གཏོགས་ད་ཅིག་དུས་ཆེན་དེ་སྲུང་བརྩི་བྱེད་པའི་སྲོལ་རྒྱུན་དེ་བྱུང་མེད་གི། ཡིན་ན་ཡང་ཨ་མེ་རི་ཀ་ནང་དུ་ད་ཡེ་ཤུའི་འཁྲུངས་སྐར་དུས་ཆེན་འདི་ཚུར་དར་བའི་སྐབས་སུ་ཡང་ཇི་མ་ཇི་བཞིན་དུ་མ་ཡོང་བར་ཡང་དུས་ཆེན་གྱི་འགྲོ་སྟངས་དང་སྲུང་བརྩི་བྱེད་སྟངས་སྒང་ལ་འགྱུར་བ་མང་པོ་ཞིག་ཐེབས་ཡོད་ས་རེད། ད་ཨ་མེ་རི་ཀ་ནང་དུ་དུས་ཆེན་འདི་ནི་ཆེས་གཙོ་བོ་ད་ཁྱིམ་ཚང་གི་རིན་ཐང་དང་ཞི་བདེ་གི་དེ་གི་སྐོར་ལ་ད་གལ་ཆེན་པོ་ཡིན་པའི་དུས་ཆེན་ཞིག་ཆགས་ཡོད་པ་དང། དེ་ཡང་ཅིག་ད་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བཅུ་དགུ་གི་ལོ་དེ་ལ་ད་ཨ་རིའི་ནང་གི་རྩོམ་པ་པོ་གྲགས་ཅན Washington Irving ཟེར་བ་ཅིག་གིས་ད་དཔེ་དེབ་ཅིག་བྲིས་ནས་དཔེ་དེབ་དེ་གི་ནང་དུ་ད་ཡེ་ཤུའི་དུས་ཆེན་དེ་ནི་ཞི་བདེ་དང་སེམས་པ་བཟང་པོ། ད་ཚོགས་སྡེ་འདྲ་མི་འདྲ་བ་མང་པོ་ཡོད་པ་དེ་ཚོ་ཚང་མ་ད་མཉམ་གཅིག་ཏུ་འབྲེལ་འདྲིས་བཏང་ནས་ད་གཅིག་གཅིག་ལ་ཅིག་མཐུན་གྲོགས་བྱེད་ཡ། ཡང་དབུལ་ཕྱུག་ཀྱི་ཁྱད་པར་དང་ད་སྤྱི་ཚོགས་ཀྱི་གོ་གནས་ཀྱི་ཐོབ་ཐང་གི་ཁྱད་པར་དག་མེད་པར་ཡང་ཚང་མ་མཉམ་རུབ་ཀྱི་སྒོ་ནས་ད་གཅིག་ལ་གཅིག་བཀུར་གྱི་དང་ཡང་གཅིག་ལ་གཅིག་ཕན་གྱི་སྒོ་ནས་གཅིག་གཅིག་ལ་གཅིག་མཉམ་གནས་བྱ་རྒྱུ་དེ་གལ་ཆེན་པོ་ཡིན་པའི་དེ་གའི་སྲོལ་རྒྱུན་དག་ཅིག་ཤུགས་ཆེ་རུ་གཏོང་བའི་ཆེད་དུ་ད་ཁོ་རང་གིས་བརྩམས་པའི་དཔེ་དེབ་འདི་གའི་ནང་དུ་གཅིག་བསམ་ཚུལ་མང་པོ་ཅིག་ཤུགས་ཆེན་པོས་བརྗོད་ཡོད་པའི་གནས་ཚུལ་ཅིག་བཀོད་འདུག། ད་ད་ལྟ་ཡིན་ན་ད་ཨ་རིའི་ནང་དུ་ཅིག་མི་བརྒྱ་ཆ་དགུ་བཅུ་ལྷག་གིས་ད་ཡེ་ཤུའི་འཁྲུངས་སྐར་དུས་ཆེན་འདི་སྲུང་བརྩི་བྱེད་ཀྱི་ཡོད་པ་ཞིག་ཆགས་ཡོད་པ་རེད། ཧོ་ཧོ་ཧོ Merry Christmas།
ད་ཡེ་ཤུའི་འཁྲུངས་སྐར་དུས་ཆེན་འདི་བརྗོད་པའི་སྐབས་འདི་ལ་ད་ང་རང་ཚོ་ཚང་མ་གིས་ཅིག་མིག་ལམ་དུ་ཤར་བ་དེ་ནི་ཅིག་བྱས་ན་ཅིག Santa Claus ཟེར་བ་གི་ལོ་གསར་རྒད་པོ་དེ་ཡིན་གྱི་རེད་ད་དུག་ལོག་དམར་པོ་གོན་མཁན་སྨ་ར་དཀར་པོ་ཡོད་མཁན་ཡང་ཅིག་ཞྭ་མོ་དེ་ཚོ་ཡང་ཅིག་དམིགས་བསལ་གྱི་ཞྭ་མོ་དམར་པོ་ཅིག

དེ་དང་ཐུག་ཡོད་གི་ཟེར་ནས་ད་ལོ་རྒྱུས་སྨྲ་བ་མང་པོ་ཞིག་གིས་བརྗོད་ཀྱི་ཡོད་གི། དེ་ག་རེ་བྱས་ནས་བྱུང་བ་རེད་ཟེར་ན། ད་དགེ་འདུན་པ་ནི་ཁོ་ལ་སི་ཟེར་བ་འདི་ད་ཁོ་རང་ཁྱིམ་ཚང་ཕྱུག་པོ་ཞིག་གི་མི་ཞིག་ཡིན་ས་རེད་ཁོ་རང་གི་ད་རྒྱུ་དང་འབྱོར་བ་མང་པོ་ཞིག་ཕ་མེས་ཡང་མེས་ནས་མ་ར་ད་བརྒྱུད་ནས་ཡོང་ནས་ད་ཁོ་རང་གི་ལག་ལ་འཕྲོད་ཡོད་ས་རེད་དེ་འདྲ་ཡིན་ནར་ད་ཁོ་རང་གི་ཅིག་ཕ་ར་གྲོང་གསེབ་ལ་ཕྱིན་ནས་ད་མི་སྐྱོ་པོ་དང་མི་ནད་པ་དེ་ཚོ་རོགས་རམ་བྱ་ཡག་གི་ཆེད་དུ་ཁོ་རང་གི་རྒྱུ་ནོར་དེ་ཚོ་སྦྱིན་པ་བཏང་ནས་ཨེ་ད་ཁོ་རང་གི་སྦྱིན་པ་བཏང་བ་དེ་ལ་བརྟེན་ནས་ད་ཁོ་རང་ལོ་གསར་རྒད་པོ་གི་ཡོང་ཁུངས་དང་ལོ་གསར་རྒད་པོ་གི་ད་ཀྱི་བསམ་བློ་དེ་འཁོར་ས་དེ་ཆགས་འདུག་ཟེར་ནས་ལོ་རྒྱུས་སྨྲ་བ་མང་པོ་ཞིག་གིས་དེ་འདྲ་ཅིག་བྱེད་ཀྱི་འདུག་ད་ལོ་གསར་རྒད་པོ་ཟེར་ན་འདྲ་གི Santa Claus ཟེར་བ་འདྲ་གི་ད་འདི་ཨ་རིའི་ནང་དུ་མཚོན་ན་ཅིག་ཨ་རིའི་ནང་དུ་འདི་མི་འདི་འདྲ་ཅིག་ཡོད་མེད་ཀྱི་སྒང་ནས་ཡང་རྩོད་པ་ཡང་མང་པོ་ཅིག་བྱུང་བ་འདྲ་ལ་ཡིན་ན་ཡང་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་གི་ལོ་དེ་ལ་ཨ་རིའི་ནང་དུ་ད་གློག་བརྙན་ད་ཚོན་ཁྲ་མེད་པ་གའི་གློག་བརྙན་དཀར་པོ་དང་ནག་པོ་ཡིན་པ་གའི་གློག་བརྙན་ཅིག་བྱུང་ཡོད་རེད་གློག་བརྙན་དེ་གའི་མིང་ལ། Miracle on Thirty Fourth Street། ལམ་ཁ་སུམ་ཅུ་སོ་བཞི་པའི་སྟེང་གི་ཆོ་འཕྲུལ་ཟེར་བ། དེ་འདྲ་གའི་གློག་བརྙན་ཅིག་བསྟན་ཡོད་རེད། ད་གློག་བརྙན་དེ་གའི་ནང་དུ་གཙོ་བོ་ད་ཨ་རིའི་ནང་གི་ཅིག་བཀའ་དྲིན་རྗེས་དྲན་ཟེར་ན་འདྲ་གི་དྲིན་གཟོ་ཉིན་མོ་ཟེར་ན་འདྲ་གི། ད Thanksgiving དང་དེ་ནས་ཅིག་ཡེ་ཤུའི་འཁྲུངས་སྐར་གི་དུས་ཆེན་གི་བར་དུ། ད New York ན་ཡོད་པའི་ཚོང་ཁང་ཆེན་པོ་ཞིག་གི་ནང་གི་ད་རྒད་པོ་ཞིག་གི། ལོ་རྒྱུས་དང་འབྲེལ་བ་བྱས་ནས་བཟོ་ཡག་གི་གློག་བརྙན་ཅིག་རེད། ད་གློག་བརྙན་འདི་སྐད་གྲགས་ཆེན་པོ་ཆགས་ནས་ཨ་རིའི་ནང་དུ་གཟེངས་རྟགས་མང་པོ་ཐོབ་པར་མ་ཟད་ད་ད་རུང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་གི་ལོ་ཡང་གློག་བརྙན་དེ་བསྐྱར་དུ་དཔར་བ་དང་ད་ཕྱི་ལོ་ཉིས་སྟོང་ལྔ་ལ་མཚོན་ན་ད་ཨ་རིའི་ནང་གི་ད་དཔེ་མཛོད་ཁང་ཆེ་ཤོས་དེ་ཚོ་གིས་ད་གློག་བརྙན་འདི་ལ་ཅིག་རིག་གཞུང་དང་ལོ་རྒྱུས་མཛེས་ཚད་ཀྱི་ཐད་ནས་ད་གྲུབ་འབྲས་རྨད་དུ་བྱུང་བ་འདུག་ཟེར་ནས་ཡང་གཟེངས་རྟགས་ཆེན་པོ་ཐོབ་ཡོད་པ་ཞིག་རེད། ད་གློག་བརྙན་འདི་ལམ་ཁ་སུམ་ཅུ་སོ་བཞི་བའི་སྟེང་གི་ཆོ་འཕྲུལ་ཟེར་བ་གློག་བརྙན་འདི་ལ་བརྟེན་ནས་ད་མི་མང་པོ་ཨ་རིའི་ནང་གི་མི་མང་པོ་ཞིག་གིས་ད་དངོས་གནས་ལོ་སར་རྒད་པོ Santa Claus ཟེར་བ་འདི་དངོས་སུ་ཡོད་པ་ཞིག་ད་ངོས་འཛིན་བྱེད་ཀྱི་ཡོད་པ་ཞིག་ཆགས་ཡོད་པ་རེད། ད་ཡེ་ཤུའི་འཁྲུངས་སྐར་གྱི་དུས་ཆེན་དང་འབྲེལ་ནས་ད་ལྟ་ཅིག་ག་འདྲ་ཞིག་ཡོང་གི་འདུག་ཟེར་ན་ད་གྲངས་ཐོ་འགའ་ཟིག་བརྗོད་པ་ཡིན་ན། ད་ལོ་རེ་རེ་ལ་ཡེ་ཤུའི་འཁྲུངས་སྐར་གྱི་དུས་ཆེན་གྱི་ཉིན་མོ་འདི་ལ་ད Christmas Tree ཟེར་ན་འདྲ་གི་ད་ཡེ་ཤུའི་གི་སྡོང་བོ་ས་ཡ་ཉི་ཤུ་རྩ་ལྔ་ནས་སུམ་ཅུ་ཙམ་ཟིག་ད་ཨ་རིའི་ནང་ན་ཚོང་སྒྱུར་བྱེད་གོ་གི། ད་དེ་ལ་བརྟེན་ནས་ཨ་རིའི་ནང་ད་ཅིག་ཡེ་ཤུའི་གི་ད Christmas Tree དེ་འདེབས་འཛུགས་བྱེད་མཁན་གི་ཞིང་པ་ཡང་ད་ཆིག་ཁྲི་ལྔ་སྟོང་ཙམ་ཟིག་ཡོད་པ་དང་ད་སྡོང་བོ་དེ་ཚོ་ཚང་མ་ལོ་བཞི་ནས་ལོ་བཅོ་ལྔ་གི་བར་སྐྱེས་དགོས་པ་ཞིག་ཆགས་ཀྱི་ཡོད་པ་དང་དེ་ནས་ད་ཕར་བཙོང་གི་ཡོད་པ་ཞིག་ཆགས་ཀྱི་ཡོད་པ་རེད། ད་ལྟ་ཡིན་ན་ར་ཨ་རིའི་ཕོ་བྲང་དཀར་བོ་དང་ཨ་རིའི་གྲོས་ཚོགས་གི་ཚོགས་ཁང་གི་མདུན་དུ་ཚང་མ་ན་ད་ཡེ་ཤུའི་གི Christmas Tree ཆེན་པོ་ཞིག་ཡར་བསླངས་ཡོད་པ་རེད། ད་ཨ་མེ་རི་ཀའི་ནང་དུ་མཚོན་ན་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་བདུན་ཅུ་ཐམ་པ་ལོ་གི་ཟླ་བ་དྲུག་པ་གི་ཚེས་ཉི་ཤུ་དྲུག་གི་ཉིན་མོ་དེ་ལ་ད་ཡེ་ཤུའི་འཁྲུངས་སྐར་དུས་ཆེན་ནི་རྒྱལ་ཁབ་གཞུང་འབྲེལ་གི་དུས་ཆེན་ཞིག་ནས་གཏན་འབེབས་བྱས་འདུག། ད་ད་རུང་ཅིག་མི་མང་པོ་ཅིག་གིས་བརྙན་པར་དང་འདྲ་པར་ལ་སོགས་པ་མང་པོ་ཞིག་ནས་མཐོང་ཡོད་ཀྱི་རེད་ཨ་རིའི་གྲོང་ཁྱེར New York ནང་གི་ད Rockefeller Center ཟེར་གོ་ནོ་གི་དེ་ན་ད་ཚོང་ར་ཆེན་པོ་ཞིག་ཡོད་པ་དེ་གི་ནང་དུ་ཡང་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་གཅིག་གི་ལོ་ནས་བཟུང་སྟེ Christmas Tree ད་ཆེན་པོ་ཞིག་དེ་ནས་ཡར་བསླངས་ནས་ད་དེ་གི་སྒང་ལ་ཡང་ཅིག་ངན་པ་ལ་ད་བུ་གི་ཅིག་རྒྱན་ཆ་འདྲ་བོ་འདྲ་མི་འདྲ་ཞིག་སྤྲས་ནས་ད་རྒྱལ་སྤྱིའི་གསར་འགྱུར་གྱི་ལམ་ཁག་དང་དེ་ནས་ད་བརྙན་འཕྲིན་གྱི་ལམ་ཁག་མང་པོ་ཞིག་ནང་དུ་ཐོན་གྱི་ཡོད་པ་རེད།